འདི་སྲིད་ཀྱི་བཟོ་ཚོགས་ཀྱི་དོན་བཅུད་འདི་ཚུ་ཨིན། དེ་ལས། འདི་ཚོའི་སྐོར་ལས་ག་དེ་བྲིས་ཏེ་བཞག་དེ་འདུག་བུ་སི་ལབ་རུ་བྱ་ཅིན་པི་ཏར་གྱི་ལེའུ་གསུམ་གྱི་ཨང་གསུམ་ནང་ལུ་བྲིས་ཏེ་བཞག་དེ་བས་འདུག་ད་དེ་སུ་མེད་ཀྱི་ལ་ལན་དེ་ང་བཅས་ཀྱིས་ཐབ་རུ་བྱེད་བས་ཅིན་དཀོན་མཆོག་ང་བཅས་ག་ར་ལུ་གནམ་མེད་ས་མེད་ཀྱི་བྱིན་རླབས་གུ་བྱིན་རླབས་དཀོན་མཆོག་ང་བཅས་ལུ་མནའོ། ད་རེ། བྱེད་ཕམ་ཕན་ཆ་འདི་ཚོ་ལུ། ང་བཅས་མི་འདི་ཚུ་ཀྱི་འདི་སུ་མེད་ཀྱི

ཤར་གྱི་ལུས་ནང་ལུས་གནམ་མེད་ས་མེད་ཡུལ་གསུམ་བྱེད་པའི་སྟེགས་བསྡུས་པའི་ཡོད། ཟེར་ཞུ་ནི། ད་རིས་ཀྱི་ལས་རིམ་གྱི་ནང་ཞིང་གཉེན་བསད་མི་བྱམས་དང་ཕུན་སུམ་དུ་ཚུལ་ལུ་ང་བཅས་ཀྱི་སྨོན་ལམ་ཞུ་གལ་ཤུགས་ང་བཅས་ག་ར་སྨོན་ལམ་བཏབ་གལ། རྩ་རྒན་གཙོ་བོ་ཡེ་ཤུ་མ་ཤི་ཀ་དཀོན་མཆོག་ཆ་ར་གྱི་དམ་པའི་སྐུ་ཁྲག་གི་སྒོ་ལས་པའི་ང་བཅས་ཚུལ་ལུ་སེམས་བཞག་བསྡུས་པའི་དུས་གསུམ་པའི་གྲུབ་པ་ལས་བྱམས་ནི་གི་ཕྱུར་བུ་སུན་གསེར་ང་བཅས་ག་ར་ལོ་ལྡང་སེམས་དཔའི་སྤྱི་མི་སྒོ་ལས་པའི་ལེ་ཤ་བཀའ་དྲིན་ཆེ། དོན་དོན་རང་ང་བཅས་མི་འདི་ཚུ་ལུ་དཀའ་ངལ་སྡུག་བསྔལ་བར་ཆད་ནང་ལུ་ང་བཅས།

ཕོ་བོ་ནཱ་ལུ་ཡུལ་མིག་གི་ནའི་ན་ཚ་ཀ་ཅི་ཀ་ཅི་ཡོད་ཀ་འདི་ཚུ་ག་ར་དཀོན་མཆོག་ཆ་ར་གི་ཁེན་འདི་ཚུ་ལུ་ག་ར་ཆ་ཤག་དི་བའི་ཆ་ར་གི་དམ་པའི་སྐུ་ཁྲག་འདི་འདི་ལབ་གི་སྒོ་ལས་འབད་ཁོང་གི་ལོ་དབུ་ཤིམ་ད་ལོ་བྱིན་འདི་གི་བའི་ཁོང་གི་སྨོན་ལམ་བཏབ་ད་ལུ་འདི་སྨོན་ལམ་འདི་སྙན་གསན་བྱིན་འདི་བའི་ལེ་ཤ་བཀའ་དྲིན་ཆེ་འདི་སྨོན་ལམ་ཡེ་ཤུ་གི་མཚན་ནང་ཞུ་ནི་ཨ་མེན་ད་རེ་ཏོ་རུ་ཆེ་ལོ་ལོག་འདི་ར་ཞུ་ནི་ཨིན་དཀོན་མཆོག་ཀི་ཆུ་ད་ང་ལོ་ག་ཅི་སུ་མི་གི་ཡུལ་ཅི་བའི་ཏེ་འདི་ཡོད་ག་དར་མ་ར་ལྔ་བཅས་ཀྱི། མལ་ཐིའུ་ལེའུ་དྲུག་གི་ཨང། སུམ་ཚུལ་སོ་གཉིས་ནག་ལྷོ་ལྔ་གཅིག་རྟག་ཏུ་འཇོག་ལྟ་ལུ། རྣམ་མ་སེ་མེད་ཀྱི་ཧ་ལེ་དེ་སི་སི་ཀི་ལུ་ཅུ་ལྔ་གཅིག་གི་ཧ་ཁོ་ཡི། འདི་ཁ་ལུ་ལྔ་གཅིག་གི་རྨི་ཏོག་གི་ཐོག། འདི་ག་གི་རླབས་མོ་སི་རླབས་རུ་ཆོ་ཅིང་ཀོན་ཅུ་ཁོ་ར་རང་ཞིག་གི། འདི་ག་ལེ་ར་རྨི་འདི་ཅུ་ལུ་རྣམ་སེ་མེད་ཀྱི་ཀ་ངལ་ར་སྡུག་ངལ། བར་ཆད་འདི་ཅུ་ཡ་བི་གོ་ལེ་བའི་ཀོན་ཅུ་གི་ལོག་ཅིག་ལོག་ཅིག་ར་འདི་མེད་འདི་ཅུ་ལུ། བྲག་སོ་ནའི་བྲག་སོ་ནའི་འདི་གི་བའི་ཁོང་ལུ་ལ་བེ་སའི་ཁོ་ལུ་ཏེ་འདི་བའི་ནའི།

ཤེལ་གྱི་ལུས་རྣ་ལུ། འདི་ག་སྟེ་ག་སྟེ་འཇུག་གོ་ག། བ་ད་ཆུ་ད་ནི་གི་དེར་ལུ། འདི་ཡོད་འདི་ག་ལི་ཐོ་མ་ང་ཅི་མི་ཏོ་གི་ཏའུ་ཨིན། འདི་མི་ཏོ་འདི་རྣམ་སེམས་ལས་བྱེད་པའི་བུར་བྱེད་ཅི་ང་ཅི་ལས་བྱེད་པའི་ཐོ། དེ་སེམས་འདི་ན་ན་ལེ་ར་ན་འདི་སེམས་མེད་གི། དོག་པ་ཆ་འདི་གི་བས་དེ་མེད་འདི་ཆུ་ལ་རྣམ་སེམས་མེད་གི་ག་ཅི་ག་ཅི་བཀྲ་མ་ཤིས་པས་ནི་གི་བའི་བུར་བྱེད་ཅི། ནམ་ཅི་ར་བའི་བུར་འདི་བཀྲ་མ་ཤིས་པའི་ར་འབྱུང་སེ་ལ་བའི་ལུས་འབྱུང་ང་ཅི་གི་ཐོ། ད་ཨང་ཁད་ཅི་གསུམ་རྣ་ལུ་ང་ཅི་གི་ཏའུ་བུར་བྱེད་ཅི། འདི་ག་ལས་འདི་སེམས་མེད་བྲིས་བྱ་དེ་བས་འདུག།

སྨོན་ལམ་སྟབས་བདེ་བའི་ང་ཆེ་གི་ང་ཧ་ལུ་ཐ་འདི་སུ་མེད་གི་ན་ཏུང་ཏུ་ན་ར་ཧུ། ང་མ་པ་མི་སྟོད་གི་ར་ཐོང་ང་དིག་ནམ་སུ་མེད་གི་ཆ་སེ་སེ་བའི་འདོད་སོ་ང་ཆེ་གི་ཐོང་དེ་ར་བེ་ཚོ་རང་གི་སེམས་གི་ན་ན་ལེ་ར་ན་ཏུང་ཏུ་ན་རུ་ཡུ་སེ་ཆེ་གི་སེམས་གི་ན་ན་ལེ་ར་ཀྱོན་ཆོ་ལུ་སྨོན་ལམ་སྟབས་བདེ་ཆོས་མི་རུ་ཆེ་བེ་ཆིན་ཀྱོན་ཆོས་གི་ཆེ་གི་ན་ན་ལེ་ར་ཆེ་ར་སེམས་གི་ན་ན་ལེ་ར་ཀྱོན་ཆོས་གི་ནམ་སུ་མེད་གི་ཐུགས་རྗེ་བཟི་འོང་ཆེ་ལུ་ནམ་སུ་མེད་ནམ་སུ་མེད་གི། ཆོས་ལུགས་རྣམས་སུ་འབྲུ་སིལ་སིལ་ནག་ཐུང་ཐུང་ནང་ཡོད་པ་ནང་ནས་ཆོས་དགའ་རབ་ཆོས་དགའ་ལུགས་བསྟན་ནས་གནང། དེ་ལས་པའི་ལྕམ་གྱི་ཆས་ཀྱི་དཀོན་མཆོག་དུས་དེ་འདི་ར་གསོན་པའི་དུག་སེལ་ལབ་པའི་ལུགས་ཀྱི་ཆས་ཀྱི་ཐོང། ད English ནང་ལས་ཆས་ཀྱི This མེད་ཀྱི་གསུང་རབ་ཀྱི་ནང་བཞིན་ཆས་ཀྱི་རྟགས་འདི་འོམ་རུང་བྱེད་ཅིང Matthew ལེའུ་དྲུག་གིས་ཨང་ཁེ་ཅི་ཅིའི

ངེད་ཀྱི་སེམས་འདི་ན་དུང་ལྟ་བུའི་ཡོད། ན་སྟང་ལྟ་བུའི་ཡོད། འདི་ཚོ་མའི་དཀའ་ངལ་སྡུག་བསྔལ་འདི་ངེད་ཀྱི་སེམས་ན་རོལ་ཡོད། ང་ལོ་སྒོམ་མ་བསམ་ན་ཟེར། དཀོན་མཆོག་ང་བཅས་ཀྱི་ལྟ་བུ་ར། འདི་ཚོ་མའི་ང་ལོ། ང་ལོ་སྒོམ་མ་བསམ་ན་ཟེར་ང་བཅས་སྨོན་ལམ་བཏབ་ད་ལུ། དཀོན་མཆོག་ང་བཅས་ལུ་ལྟ་བུ་ར་སྨོན་ལམ། གསན་འདི་གི་བས་ང་བཅས་མི་འདི་ཚུ་ལུ། ལས་གཞོམ་བྱིས་པའི་ལག་ལེན་ཐབས་འདི་བས་སྦྱོང་ཟེར་ཞུ་འདི་ཨིན། ད་རེས་ཀྱི་ལས་རིམ་གྱི་ནང་བཞིན། ངེད་ཀྱི་སེམས་ཀྱི་ནང་ན་ལེ་ར། ནམ་མ་སེམས་མའི་ཆའི་ཕམ་སྤུན་ཆ་འདི་ཚུ་ལུ་ཆ་རོགས་ལྟོ་ཚང་འདི་ཚུ་ལུ།

ཇོ་ཇོ། ཆུའི་ག་ཅི་བའི་ས་ལུ་ཆུ་བོ་ཤེ་བ་འོམ་མོ། འདི་སུ་མེད་ཀི་ན་བ་ར་ན་བ་དོ་རུ་ཆུའི་ནལ་ཚུ་འོམ་རུ་ཆུ་བས་ཅིན་ང་ཅི་གི་སེ་ནི་མ་རེ། ཆུའི་ཨ་ནི་ལམ་དག་དི་འོ་མ་ཅིན་ང་ཅི་ག་ར་དོམ་དི་བས་ཆུའི་དི་ཁ་ར་སེ་ནི་མ་རེ་སི་ལབ་ད་ལུ་དེ་ཁུ་གི་ནུ་དུ་ཇོ་ཇོ་གེ་དེ་ཨ་ལུ་ཚུ་ལན་ཆབ་དུ་ཨིན་བེ་ད་བ་ནེ་བ་ར་སེ་ད་སེ་ལབ་དི་བས་ཧོ་ཨིན་ཧོ་ཤིམ་ད་ལུ་ཇོ་ཇོ་གི་ཕ་ཆི་ན་ཧོ་སྨོན་ལམ་བཏབ་ཅི། སྨོན་ལམ་བཏབ། ཕྱི་རུ་སྨོན་ལམ་བཏབ། དེ་ལ་ནུབ་མོ་སྨོན་ལམ་བཏབ།